མེད་པ་ཡིན་ཙང་དེ་ནི་སྤྱི་ཙམ་པ་དེ་བཤད་པ་རེད་དེ་འདྲའི་གསལ་མ་རེད། མི་སྣང་མ་དམིགས་པའི་རྟགས་དང། སྣང་རུང་མ་དམིགས་པའི་རྟགས་གཉིས་པོ་དེ་ག་རེ་འདུག་གོ་དགག་ཆོས་བཏགས་པའི་དོན་དེ་གཞི་ལ་ཡོད་ན་སྣང་དུ་མི་རུང་བ་དེ་ཡིན་པའི་ཕྱིར། གཞི་ལ་ཡོད་ན་སྣང་དུ་རུང་བ་ཞིག་དགོས་པའི་ཕྱིར། ཡིན་ཙང་དེའི་ཆ་ནས་ནི་མ་དམིགས་པའི་རྟགས་དེ་ག་ཚོད་ཅི་སྟངས་བཞག་རྒྱུ་ཡོད་བ་མ་རེད། འབྲས་རྟགས་དང་རང་བཞིན་གྱི་རྟགས་གཉིས་ལ་དགག་ཆོས་བཏགས་པའི་དོན་དེ་སྣང་དུ་རུང་མི་རུང་གི་ཁྱད་པར་འབྱེད་རྒྱུ་མེད་པ་ཡིན་ཙང་སྤྱི་ཙམ་པ་ཞིག་བཞག་རྒྱུ་ཡོད་རེད་གསུངས། ཁོ་གཉིས་པོ་བསྟན་པའི་སོ་སོ་ནས་གཞུང་གཞག་མི་དགོས་པ་བྱས་ནས་སྤྱི་ཙམ་པ་བཞག་རྒྱུ་ཡོད་རེད་དེ་འདྲའི་གཟིགས་ཡོད་མ་རེད། ད་ད་ལྟ་འདི་སྐབས་སུ་མི་སྣང་མ་དམིགས་རྟགས་བཤད་པ་རེད་འདུག་ཅེས་ད་དང་པོ་ལ་བྱས་ནས་དང་པོ་ནི་ཚིག་དོན་རེད་དང་པོ་ནི་ཞེས་ཤ་ཟ་རང་གང་ལ་བསྐལ་དོན་དུ་སོང་བའི་སྐྱེས་བུའི་རྒྱུད་ཀྱི་ཟེར་ནས་ཚད་མ་རྣམས་ནི་འཇལ་བྱེད་དུ་མི་འཇུག་པ་དེ་ཆོས་ཅན། ད་གར་ཆོས་ཅན་གཙོ་བ་རེད། སྤྱིར་བཏང་གོ་ར་ཚིག་འགྲེལ་རྒྱག་ཡོང་དུས་རྩ་ར་ནི་གཅིག་པ་རང་རེད་ཡང་རང་བཞིན་ཡོད་ཙམ་དང་འབྲེལ་བ་ཅན་གྱི་ངོ་བོ་ཡང་ཟེར་སྐབས་གཅིག་བྱས། རྒྱུ་ལ་རང་བཞིན་ཇི་སྙེད་ཅེས་པའི་སྐབས་སུ་ཚིག་གཙོས་ཚིག་འགྲེལ་བྱ་དགོས་པ་དེ་ཚོ་ཕྱིན་ཚིག་འགྲེལ་གཅིག་པ་རང་ཡོང་གི་འདུག་ཁ་ཐུག་ཁ་ཐུག་ཁ་ཐུག་ཁ་ཐུག་ལ་གཅིག་རེད་ཟེར་ངོས་འཛིན་བྱེད་དགོས་ར་བ།

ཤ་ཟ་རང་གང་ལ་བསྐལ་དོན་དུ་སོང་བའི་སྐྱེས་བུའི་རྒྱུད་ཀྱི་ཚད་མ་རྣམས་ནི་འཇལ་བྱེད་དུ་མི་འཇུག་ཚད་མ་མེད་པ་དེ་ཆོས་ཅན་གཟིགས་རྟོག་འཇལ་བྱེད་དུ་མི་འཇུག་པ་ཆོས་ཚད་མ་མེད་པ་དེ་ཆོས་ཅན། ག་རེ་ཟེར་ན་ཤ་ཟ་རང་གང་ལ་བསྐལ་དོན་སོང་བའི་གང་ཟག་གི་རྒྱུད་ལ་ཤ་ཟ་ངེས་བྱེད་ཀྱི་ཚད་མ་མེད་པ་དེ་ཆོས་ཅན། མདོར་བསྡུ་ན་དེ་བཞིན་དུ་ཤ་ཟ་བསྐལ་དོན་སོང་གང་ཟག་གི་རྒྱུད་ལ་ཤ་ཟ་ངེས་བྱེད་ཀྱི་ཚད་མ་མེད་པ་དེ་ཆོས་ཅན་རེད་དོ། ཁོ་ཁེ་ནི་ག་རེ་རེད་ཟེར་ན། དེ་འདྲའི་བསྐལ་དོན་དུ་སོང་བའི་གང་ཟག་དེའི་རྒྱུད་ལ་ཤ་ཟ་ངེས་བྱེད་ཀྱི་དཔྱད་ཤེས་མེད་པར་སྒྲུབ་པའི་རྟགས་ཡང་དག་རེད་ཟེར་ལབ་དགོས་འདུག་བ་ཡིན་པ་དེ་དེ་སྒྲུབ་པར་བྱེད་པའི་མ་དམིགས་པའི་ཚུལ་གསུམ་ཡིན་པའི་ཕྱིར་ཟེར་ལབ་དགོས་ཨ་མ་རེད།

གང་ཟག་གི་རྒྱུད་ལ་ཤ་ཟ་ངེས་བྱེད་ཀྱི་དཔྱད་ཤེས་དོན་མཐུན་ཁོ་རང་མེད་པ་ཡིན་ཙང་དཔྱད་ཤེས་དོན་མཐུན་གྱི་ཡུལ་དུ་གྱུར་པའི་ཤ་ཟ་ཁོ་མེད་པའི་ཕྱིར། རེད་བ་ང་རང་གི་རྒྱུད་ལ་ཆོས་ཐམས་ཅད་མངོན་སུམ་རྟོགས་པའི་བློ་ཡོད་མ་རེད་མེད་པ་ཡིན་ཙང་ང་རང་གི་རྒྱུད་ཀྱི་ཆོས་ཐམས་ཅད་མངོན་སུམ་རྟོགས་པའི་བློ་དེ་གི་ཡུལ་ཞིག་ཨེ་ཡོད་ཟེར་ན་དེ་མེད་ཟེར་དགོས་དང་མེད་ཁ་ཁར་སོང་ཁོ་བློ་ཁོ་རང་མེད་པའི་ཕྱིར་ཟེར་དགོས་དང་དེ་གཅིག་པ་རེད། དཔྱད་ཤེས་དོན་མཐུན་གྱི་ཡུལ་དུ་མེད་པའི་ཤ་ཟ་གང་ཟག་དེའི་ངོར་ཡོད་ངེས་ཀྱི་ཐ་སྙད་དོན་མཐུན་མི་འཇུག་པ་གོ། འོ། ཤ་ཟ་གང་ཟག་དེའི་ངོར་ཡོད་ངེས་ཀྱི་ཐ་སྙད་ག་རེ།

པའི་དཔེ་ཁོ་ལ་བཀོད་པར་ར་བ། སྒྲ་མི་རྟག་པ་སྒྲུབ་ན། སྒྲ་མི་རྟག་པ་སྒྲུབ་ཟེར་ཏེ། བྱས་པའི་རྟགས་ལ་བརྟེན་ནས་སྒྲ་མི་རྟག་པ་སྒྲུབ་ཀྱི་ར་བ། རྟགས་ཁོ་ལ་བརྟེན་ནས་སྒྲ་དེའི་རྟགས་དེ་ལ་བརྟེན་ནས་སྒྲ་མི་རྟག་པ་དེ་སྒྲུབ་ཐུབ་ཀྱི་འདུག་ན། དེ་འདྲའི་རྟགས་ཁོ་ལ་ག་རེ་ཟེར་ན་འབྲས་བུ་ཅན་གྱི་རྟགས་ཟེར་གོ་ར་བ། ཁོ་ནང་བཞིན་རེད། རེད་བ། སྒྲ་མི་རྟག་པ་སྒྲུབ་མ་ཐུབ་ན། རྟགས་ཁོ་ལ་འབྲས་བུ་ཅན་གྱི་རྟགས་ཟེར་གྱི་མ་ར་བ། དཔེར་ན་སྒྲ་ཆོས་ཅན་ནི། འོ། མི་རྟག་པ་ཡིན་ཏེ། མི་རྟག་པ་ཅན་གྱི་ནམ་མཁའ་ཡིན་པའི་ཕྱིར་ཟེར་ན།

བྱས་ཙང་ལུང་གི་ཚད་མ་སོགས་ཚད་མ་དངོས་སུ་སྨོས་པ་དང་སོགས་འོག་ན་ལ་སོགས་ཚུལ་ལས། ཤེས་པའི་ཚད་མ་དག་གིས་དག་པར་འགྲུབ་ཚར་ཡ། དེ་སྐོར་དངོས་སུ་ར་འདྲི་བར་བརྟེན། ཧོ། དེ་ནི། ངག་ཚད་མ་ཟེར་ན་འགྲིག་ཡོད་སྤྲོ་དེ་དག་གང་ཅིའི་སྐྱེས་བུ་ཚད་མ་དག་དེ་ནི། ཨོ་ཧོ་ཁོ། སྒྲུབ་པའི་རྟགས་ཚད་མ་ལ་མི་འཇུག་ཟེར་བ། ཁོ་ཡོད་པ་རྟོགས་པའི་རྟགས་ཚད་མ་ཡང་འཇུག་གི་མ་རེད་ཅེས། ད་མི་འཇུག་གང་དགོས་ག་རེ་ལ་འཇུག་མ་སུ་ཞིག་ལ་འཇུག་མ་སོང། ཤ་ཟ་བསྐལ་དོན་དུ་སོང་བའི་གང་ཟག་ཁོ་ལ་རེད་བ། ཤ་ཟ་བསྐལ་དོན་དུ་སོང་བའི་གང་ཟག་དེ་ལ།

རེད་པ་ཁོའི་རྒྱུད་ལ་ཤ་ཟ་རྟོགས་པའི་ཤེས་པ་ཚད་མ་མི་འཇུག་པར་མ་ཟད་ཤ་ཟ་ལུང་ཚད་མ་ཡང་འཇུག་གི་མ་རེད་ཅེས། རྣམས་ནི་ལུང་གི་ཚད་མ་སོགས་མང་ཚིག་གོ། དོགས་ཟེར། ད་དེ་ཚིག་དོན་རེད་ད་ཚིག་དོན་ཕྱིན་པར་ཚད་མ་རྣམས་ནི་མི་འཇུག་མེད་ལ་མི་འཇུག་འབྲས་བུ་ཅན། མེད་ལ་མི་འཇུག་འབྲས་བུ་ཅན་གཏན་ཚིགས་ཟེར། འོ་དེ་ཚིག་གཉིས་དང་ཕྱེད་ཀ་ཡི་སྦྱོར་བ་དེ་ལྟ་བུ་བཀོད་ཡོང་དུས་ག་རེ་ཟེར་ན། འོ་ཤ་ཟ་རང་གང་ལ་བསྐལ་དོན་དུ་སྐྱེས་བུའི་རྒྱུད་ཀྱི་ཚད་མ་རྣམས་འཇལ་བྱེད་དུ་མི་འཇུག་པ་དེ་ཆོས་ཅན། ཟེར་ཚད་མ་རྣམས་ནི་མི་འཇུག་པ་ཟེར་གྱི་ཚིག་དེ་རེད། མེད་ལ་མི་འཇུག་འབྲས་བུ་ཅན་ནི་ཟེར་དུས་ཙང་མདུན་གྱི་གཞི་དེར་དེ་འདྲའི་གང་ཟག་གི་དཔྱད་ཤེས་ཟེར་ནི། འོ་དེ་མདུན་གྱི་ཡུལ་དུ་མེད་པས། ཤ་ཟ་ལ་གང་ཟག་དེའི་ངོར་ཡོད་ངེས་ཀྱི་ཐ་སྙད་དོན་མཐུན་མི་འཇུག་པ་གོ་བའི་འབྲས་བུ་ཅན་གྱི་རྟགས་ཡང་དག་ཡིན་ཏེ། དེའི་ངོར་དེ་མེད་པར་སྒྲུབ་པར་བྱེད་པའི་ཚུལ་གསུམ་ཡིན་པའི་ཕྱིར་ཟེར་མེད་ལ་མི་འཇུག་འབྲས་བུ་ཅན་ཟེར་ཅེས་བྱ་བ། ད་གཏན་ཚིགས་ཡིན་ཏེ་ཟེར་དུས་མེད་ལ་མི་འཇུག་འབྲས་བུ་ཅན་གཏན་ཚིགས་ཟེར་བའོ་དེ་མ་ཁེགས་རྒྱུ་རེད། འདུག་ཟེར་ནི་ཚིག་འགྲེལ་དེ་ཁྲིད་ག།